དེ་ཚོ་ལ་དྭགས་པར་སྡུག་བསྔལ་དེ་ཁོ་རང་རང་གཅིག་པོ་བསམ་ལ་ཁོ། བའི་གར་སོ་རེད། སོ་སོ་དེ་ས་ཆ་དེ་གང་ལ་སྐྱེས་བསྡད་པའི་སོ་རེད། བས་སླེབས་བསྡད་པའི་སོ་རེད་ཅེས། ཨ་ཁོས་སྡུག་བསྔལ་མྱོང་སྟངས་དང་ཁོ་དང་ཁོ་ལ་དང། བ་ནི། ཅིག་ཡོད་རེད་པ་སྡུག་བསྔལ་མྱོང་ཡས་ཤེས་ར་ཁོ་ཚོ་ག་ཚོད་མྱོང་འདུག་མྱོང་སྟངས་ཁོ་རང་ཁོ་སྐོར་ར་རྒྱབ་སྐོར་ར་རྒྱབ་སྐོར་ར་རྒྱབ་ནས་ཁོ་ལ་གང་ཐུག་ཐུག་ཅེས་ཁོ་རང་རང་གི་སྟེང་དུ་བས་ཞེད་སྣང་དང་མ་སོང་ན་ཅིག་སྐྱེས་པའི་ཐབས་ཤེས་བྱེད་ཅེས་ཁོ་ར་རྒྱབ་ནས་བས་ད་དེ་འདྲ་ངས་ནང་ཚུད་བཅུག་ག་ནང་བྱེད་ཅེས་མ་བང་འབྲི་འབྲི་སྐྱོར་དེ་དཔེ་ཆ་སྐྱོར་རེ་སོགས་བྱས་ན་ཕན་ཐོགས་ཡོང་གི་མ་རེད་དངོས་གཞི་བྱེད་དུས་སུ་ད་དེ་དང་འདྲ་བ་དེ། ཨོ། གྲང་དམྱལ་སླེབས་སོང་ན་ཁོ་ཁོ་རང་ཁོ་རང་རང་ལ་ནས་རེ་རེ་ལ་གོ་བས་གང་ཞེད་སྣང་རུ་སྐྱེས་ད། ཉམས། དེ་སོང་ཙང་བས་ནང་ལ་སོང་ཡོད་ཁོ་ལ་ཉམས་འདོན་དགོས་སོང་ཆ་རེ་དམྱལ་བ་ལ་སྐྱེས་ཡོད་ཉམས་འདོན་དགོས་སོ་སོ་དམྱལ་བ་ལ་སླེབས་བསྡད་པ་རེ་ཁོ་རང་ཡིན་པ་ཁོ་རང་དེ་ལྟར་སླེབས་བསྡད་པའི་སོ་རེ་བསམ་བློ་བཏང་སོང་དེ་ལམ་སང་དུ་ཁོ་རྒྱུ་ཁག་པོ་རེད་བཞག། ཡིན་ན་ཡང་དཔེར་ན་ང་རང་ཚོ། མཚམས་མཚམས་ལ་ཚ་བ་དཔེ་ཞིབ་པོ་དེ་འདྲ་བཟོད་ཐབས་མེད་པ་དང་དེ་འདྲའི་སོ་རེ་ཁ་ཐུག་ལ་བསམ་བློ་ཞིག་བཏང་ན་ཚ་དམྱལ་ཟེར་ཡག་ཁོ་ཐག་དེ་འདྲ་ང་ཚོ་འདིའི་བཟོད་ཐབས་མི་འདུག་དེ་དམྱལ་བ་ཚ་དམྱལ་སླེབས་ན་ག་རེ་བྱེད་བསམ་ཡང་དུས་ཁ་ཐུག་དེ་སོང་དང་དེས་ཕན་གི་ཞེས་བྱེད། སྔར་གནམ་གཤིས་གྲང་མོ་དང་དེ་འདྲའི་པའི་ཆུ་གྲང་མོ་ལ་ལག་པ་བཅུག་གི་ཁ་ཐུག་དེ་ལ་ཨོ་ད། དམྱལ་བ་གྲང་དམྱལ་སར་སླེབས་ཚར་ན་ད་འདིའི་དེ་ཁ་ཟུར་ཅག་ཙམ་ཡོད་དེ་ཁ་ཡ་རེད། འདིའི་བེད་དེ། དེ་ད་འདི་ད་ད་ག་ཚོད་རྩེད་མོ་རང་རེད་དེ་དམྱལ་བ་གྲང་དམྱལ་སར་སླེབས་ན་ཞིབ་ཅིག་ཡོད་རེད་བསམ་པའི་འོ་འདུག་སེ་བསམ་བློ་བཏང་ནས་ཁོའི་རྐྱེན་བྱས་ནས་ཡང་བལྟས་དེ་ཚོད་ཅིག་ཕན་ཐོགས་ཡོང་སྲིད་གི་འདུག་ག་དེའི་འདི་ད་གང་ལྟར་གྱི་མ་གིར་ཉམས་འདོན་དགོས་ཟེར་འདུག་ག་དེ་སོ་སོ་ཕལ་སླེབས་པའི་སྡུག་བསྔལ་མྱོང་ཐབས་བྱེད་དེ་བེད་ག་རེ་སོགས་རེད་སོ་སོའི་མ་གིར། ཅིག་ཡོད་པ་རེད། བཟོད་ཐབས་མེད་པ་ཅིག་འོ་དེ་འདྲས་ཅིག་སླེབས་བསྡད་པའི་སོ་རེ། སེམས་ལ། ཞེ་སྣང་སྐྱེ། ད་དམྱལ་བའི་སྡུག་བསྔལ་དང། དམྱལ་བ་དང་ཡི་དྭགས་དང་ཡི་དུད་འགྲོ་ཚོའི་སྡུག་བསྔལ། སེམས་ལ་སྒོམ་ཟེར་ཡག་ཁོ། སོ་སོ་སེམས་ཀྱི་ནང་ལ་ཞེད་སྣང་སྐྱེ་ཐུབ་པ་ཅིག་དགོས་པ་རེད་མ་གཏོགས་ཞེ་དྲག་ཕན་གྱི་ཡོད་མ་རེད། ཞེད་སྣང་ལམ་སང་སྐྱེས་ཏེ་དཀའ་ལས་ཁག་པོ་རེད་བཞག་དངོས་སུ་མ་སླེབ་བར་དུ་དམྱལ་ཞེ་དྲག་ཁག་པོ་རེད་བཞག་དངོས་དོ་དངོས་སུ་སླེབ་ན་ཚར་ཚར་བྱེད་ཡོད་མ་རེད། འོ་འདུག་སེ། ད་དེ་ནང་བཞིན་བྱས། ཟེར། དམྱལ་བ་དེ་འདྲ་ད་དེ་རེད་དེ་ནི་ཉེ་འཁོར་དམྱལ་བ་ཟེར་དེ་འདྲས་མོ་ཡང་གང་བྱེད།

ལུས་པོ་དེ་ཚོ་ལ་བསམ་བློ་བཏང་ཡོང་དུས་ཨ་ལུས་གཞན་འཇམ་ཤའི་ལུས་པོ་ཁོ་རང་ལ་བསམ་བློ་བཏང་ཡོང་དུས་རྩ་ནས་གྲོད་ཁོག་ནི་བས་ཏེ་རི་ནང་བཞིན་ཆེན་པོའོ། ད་རྐང་པ་དང་ལག་པ་དེ་ཚོ་ནི་ང་རང་ཚོ་རྩྭ་འཇག་མ་ནང་བཞིན་ཞེ་པོའི་བ་ཕྲ་པོ་ཕྲ་པོ་དེ་འདྲའི་ཨ་ནི་མགོ་བས་ཏེ་གར་སོ་བར་ད་ཡང་ཆེན་པོ་སྐྲ་ཡིས་ཁེབས་བསྡད་པ་དེ་འདྲ་དེ་ནི་མཇིང་པ་དེ་ཚོ་བས་ཏེ་ང་རང་ཚོ་སྤུ་དེ་འདྲ་རྟ་ཡི་རྔ་མ་སོ་རི་རྔ་མ་ཡི་ཕྲ་པོ་ཅིག་ཡོད་པ་རེད་དེ་འདྲའི་བས། རྐང་རེ་རེ་ཡོད་རེད་སྐྲ་ཡི་རྐང་སོ་རེ་རྟ་རྔ་ཡི་སྐྲ་རྐང་རེ་རེ་སོ་རོ་དེ་འདྲའི་མི་འདུག་པས་དེ་འདྲའི་ཕྲ་པོ་ཞེ་པོ་དེ་འདྲ་ཡིན་བསྡད་པ་འོ་བསྡད་པས་ཨ་ལི་ཁོ་རང་གི་ལུས་ཁོ་རང་ལ་བསྡད་པ་རང་གི་རང་ལུས་དེ་འདྲ་ཅིག་ལེན་པ་ཙམ་གྱིས་ཡོད་པས་ཁོ་རང་རང་ཤིན་ཏུ་མི་སྡུག་པ་ཞེ་པོ་དེ་འདྲ་ཡིན་བསྡད་པ། ད་དེ་ཟས་ཡོད་མ་རེད། ཁོ་རང་ལ་གང་བྱེད། གར་སོང་རེད། དེ་སྐྱེས་ནས་ནི་ཟས་སྐོམ་རྩ་བ་ཉིད་ནི་མ་རག་པ་ཡིན་ཙང་དེའི་རྐྱེན་བྱས་ནས་སོ་སོའི་དེ་གི་ལུས་པོ་ལ་ཆུ་སེར་དང་ཁྲག་དང་ཟེར་དེ་འདྲ་དེ་བས་ཐིགས་པ་ད་ག་ཚོད་རླན་པའི་རིགས་དེ་བས་ཐིགས་པ་ཙམ་ཡང་མི་རྙེད།

སྡུག་བསྔལ་ཀུན་ནས་བཟོད་གླགས་རྩ་བ་ཉིད། མེད་པ་ཡིན། ད་རང་བཞིན་གྱིས་རང་དབང་མེད་པ་ཡང། ཁ་ཟས་འཚོལ་བ་ལ་འགྲོ་དགོས་རེད་དབང་མེད་བྱས་འགྲོ་དགོས་རེད། ད་འགྲོ་ཡོང་དུས་ཚེ་ད་གིས། འགུལ་སྐྱོད་རྒྱག་པ་ཙམ་གྱིས་ན་ཚ་དང་དེ། ཡོད་ན་ཡང་པས་དེ་པས་ཏེ། སྣང་མེད་རབ་ཆེན་པས་དེ་ལ་པས། དེ་མེད་པ་ཆེ་དེ་ལས་པས། བཀྲེས་སྐོམ་གྱི་སྡུག་བསྔལ་དེ། ཁ་ལ་སོགས་ལ་ཤུགས་ཆེ་བ་བྱས་ནས་དེ་ཡི་དབང་མེད་དུ་འགྲོ་དགོས་རེད། ད་འགའ་ཞིག་ལ་ནི། ཐག་རིང་པོ་ནས་ཆུ་དང། ཤིང། ཤིང་ནགས་དེ་འདྲའི་བད་ཁར་ཤིང་ཏོག། ཤིང་སྡོང་ཆེན་པོ། ཤིང་སྡོང་དེ་ཚོ་ལ་པའི་འབྲས་བུ་ཡོད་བསྡད་པ་ཟེར་རོ་ཐག་རིང་པོ་ནས་མཐོང།